སེམས་ཅན་འགའ་ཡང་ཡིད་མི་བདེ་བར་མ་གྱུར་ཅིག། གཙུག་ལག་ཁང་རྣམས་ཀློག་པ་དང་ཁ་ཏོན་གྱིས་རྒྱས་ལེགས་གནས་ཤོག་རྟག་ཏུ་དགེ་འདུན་མཐུན་པ་དང་དགེ་འདུན་དོན་ཡང་འགྲུབ་པར་ཤོག་ཟེར་ཏེ། ཆོས་ཚུལ་བཞིན་དུ་སྤྱོད་མཁན་ཚངས་པ་ཚངས་པར་སྤྱོད་མཁན་གྱི་དེ་ནས་གཙུག་ལག་ཁང་ནང་གནས་མཁན་གྱི་དགེ་འདུན་ལ་བསྔོ་བ་ཡིན་པ་རེད། དགེ་འདུན་ནི་ལ་ནི་གཙུག་ལག་ཁང་ནང་གཙུག་ལག་ཁང་དེ་གཙུག་ལག་ཁང་སྟོང་པ་མ་ཡིན་པར་གཙུག་ལག་ཁང་ནང་དུ་དགེ་འདུན་ཡོད་པ་དང་དགེ་འདུན་ཡོད་པ་ཙམ་གྱིས་མ་ཡིན་པར་ཀློག་པ་ཐོས་བསམ་དང།

ཨ་དེ་འདྲ་གྱིས་དཔེར་ན་ཆུ་སྒྲ་དང་རླུང་སྒྲ་ཙམ་ཡང་མི་གོ་བ་དེ་འདྲ་ན་བསྡད་བྱས་ནས་དབེན་པ་ན་བསྡད་པ་ཡིན་ན་ཞི་གནས་ཀྱི་ཏིང་ངེ་འཛིན་དེ་ཡང་ནི་མྱུར་བ་ཉིད་དུ་ཐོབ་ཐུབ་པ་དེ་འདྲ་ཡོང་གི་རེད་བ་དབེན་པ་དག་ཀྱང་ཐོབ་པར་ཤོག་ཟེར་དེ་ཡིན་པས་གཡེང་བ་ཐམས་ཅད་སྤངས་ནས་ནི་སེམས་ནི་ལས་རུང་སྒོམ་གྱུར་ཅིག་ཟེར་ད་ཞི་གནས་འགྲུབ་པ་དེ་ཡིན་ན་སེམས་རྣམ་གཡེང་ལས་སེམས་རྣམ་གཡེང་གི་དབང་དུ་འགྲོ་བ་ཚང་མ་ཐམས་ཅད་ཕར་སྤོང་བྱས་ནས་སེམས་ལས་སུ་རུང་བ་སེམས་ལས་སུ་རུང་བ་སེམས་ཉིད་དེ་རང་ཉིད་ཀྱི་ཇི་ལྟར་བདེ་འདུལ་དུ་སྙོམས་པར་བཞག

དེར་ཡང་བརྟུལ་ཞུགས་མི་ཉམས་ཤོག་ཟེར་དེ་ལྟ་བུ་དེ་ནི། བརྟུལ་ཞུགས་ལ་སོགས་པ། སངས་རྒྱས་ཀྱི་གསུང་མི་ཉམས་པར་ཤོག་ཟེར་བརྟུལ་ཞུགས་ཟེར་དེ་ང་ཚོ་མི་འཐད་པར་ཞུགས་ཟེར་དེ་ག་བ་ག་ས་མི་འཐད་པ་ལ་བརྟུལ་ཞུགས་བརྟུལ་ཞུགས་དེ་ཡོང་གི་འདུག་ག་བརྟུལ་ཟེར་དེ་ག་རེ་རེད་ཟེར་ན་དེ་ཡིན་པ་རེད་སྤྱོད་པ་རང་གི་སྔ་མ་སྤྱོད་པ་དེ་ཕར་མེད་པ་བཟོས་དེ་ལ་བརྟུལ་ཟེར་ཡིན་པ་རེད་ཞུགས་ཟེར་དེ། ཕྱི་མ།

བརྟུལ་ཞུགས་སྤྱོད་པ་ཞེས་དེ་ཡིན་པ་རེད། དཔེར་ན་ང་ཚོ་རབ་ཏུ་བྱུང་བ་ཡིན་ན་ཐོག་མ་ནས་ཁྱིམ་ན་བསྡད་པའི་བརྟུལ་ཞུགས་དེ་ཕར་མེད། ཁྱིམ་ན་བསྡད་པའི་སྤྱོད་པ་དེ་མེད་པར་བཟོས་ནས་ཕར་བརྟུལ་བྱས་ནས། ཕྱི་མ་དེ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་སྤྱོད་པ་ལེན་པ་དེ་ལ་བརྟུལ་ཞུགས་ཟེར་ཡིན་པ་རེད། ད་གསང་སྔགས་ཀྱི་སྤྱོད་པ་དེ་འདྲ་ཡིན་ན་དཔེར་ན། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡང་དེ་རིག་པ་བརྟུལ་ཞུགས་ཀྱི་སྤྱོད་པ་ལོ་དྲུག་མཛད་པ་ཡིན་ཟེར་ཏེ་རིག་པ་བརྟུལ་ཞུགས་སྤྱོད་པ་ཇོ་བོ་རྗེ་དཔལ་ལྡན།

རྒྱུད་ནི་ཡོངས་སུ་དག་པ་དང་ཕྱོགས་རྣམས་ཀུན་ཏུ་གྲགས་པར་ཤོག་ཟེར། ད་མཁས་པ་དེ་དག་ཐམས་ཅད་རྒྱུད་ཡོངས་སུ་དག་པ་ཟེར། ད་རྒྱུད་ཡོངས་སུ་དག་པ་དེ་གལ་ཆེན་པོ་ཞེ་དྲག་རེད་བ། རྒྱུད་མ་དག་པ་ཡིན་ན་དཔེ་ཆ་མང་པོ་ཤེས་པ་དང་མཁས་པ་ག་ཚོད་ཡིན་ཟེར་ན། དེ་ནི་ཕན་ཐོགས་གང་ཡང་མེད་པ་ཆགས་པ་རེད་བ་དཔེར་ན་ང་རང་ཚོ། མེའི་དྲི་བ་གཅིག་ཁོང་པ་གཅིག་ལས་མེའི་ཤོག་བུ་ཡིན་ན།

ནས། སངས་རྒྱས་ཀྱི་བདེ་བ་ལ་དོན་དུ་གཉེར་ནས་ཐེག་པ་ཆེན་པོ་ལ་ཞུགས་རྒྱུ་ཡོང་ཤོག་ཟེར་ལམ་དུ། བདག་ཀྱང་འཇམ་དབྱངས་བཀའ་དྲིན་གྱིས་ས་རབ་དགའ་བ་ཐོབ་བར་དུ་རྟག་ཏུ་ཚེ་རབས་དྲན་པ་དང་རབ་ཏུ་འབྱུང་བ་ཐོབ་པར་ཤོག་ཟེར་ཏེ་ད་རྒྱལ་སྲས་ཆེན་པོ་ཞི་བ་ལྷ་ཁོང་དུས་རྣམ་པ་ཐམས་ཅད་དུ། མགོན་པོ་འཇམ་པའི་དབྱངས་ལ་དགེ་རྒན་དང་དགེ་ཕྲུག་ཚུལ་དུ་བྱས་མཉམ་དུ་བཞུགས་ནས། ཁྱེད་སེམས་གཙོ་སུ་གནང་རྒྱུ་ཡིན་པ་རེད་དེ་ཡིན་ཙང་བདག་ཀྱང་འཇམ་དབྱངས་བཀའ་དྲིན་གྱིས་ས་རབ་དགའ་བ་ཐོབ་བར་དུ་ཟེར་དེ་རབ་ཏུ་དགའ་བའི་ས་དང་པོ།

ལས་དང་ཉོན་མོངས་པའི་དབང་གིས་སྐྱེ་བ་བླང་ཡག་དེ་འདྲ་འགག་འགྲོ་བ་རེད་བ། ད་རྟག་ཏུ་ཚེ་རབས་དྲན་པ་དེ་ཡང་ཡོང་འགྲོ་བ་རེད་བ་ས་དང་པོ་ཐོབ་ཚར་སོང་ན། དེ་ཡིན་ཙང་ས་དང་པོ་མ་ཐོབ་ཀྱི་བར་དུ་རྗེ་བཙུན་འཇམ་པའི་དབྱངས་ཀྱི་བཀའ་དྲིན་ལ་བརྟེན་ནས་ཨ་ནི་ཚེ་རབས་དྲན་པ་དང་རབ་ཏུ་འབྱུང་བ་ལ་སོགས་པ་གསུམ་ཡོང་བར་ཤོག་ཟེར། བདག་ནི་ཁ་ཟས་གྱི་ནས་གྱི་ནས་ཀྱང། ཉམས་དང་ལྡན་ཞིང་འཚོ་བར་ཤོག་ཟེར། ད་རྒྱལ་སྲས་ཆེན་པོ་ཞི་བ་ལྷ་ཁོང་རང་ནང་བཞིན་བྱས་ནས་ཡོང་བར་ཤོག་ཟེར་ཁྱེད་ཚོས་ད་དྲ་ཞིག་མི་གྲག་ཁ་ཟས་གྱི་ནས་ཀྱང་ཟེར་ཁ་ཟས་སྐྱོ་པོ་གཅིག་མ་གཏོགས་མེད་པ་བྱས།

གཏོང་ལེན་སྒོམ་པའི་ཟུར་ལྟར་ནི། དཔེར་ན། སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པ་ཟེར་མཁན་དེ་དང་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་གཏོང་བ་ཟེར་གྱི་རེད་པ། སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པ་ཟེར་དུས། འགྲོ་བ་སེམས་ཅན་ཐམས་ཅད་ལ། འགྲོ་བ་སེམས་ཅན་དེས་སྡུག་བསྔལ་མྱོང་པ་དེ་ལ་སྙིང་ཐག་པ་ནས་བས།

ལྷ་ཡི་རྣམ་པ་ཅན་རྗེ་བཙུན་འཇམ་པའི་དབྱངས་དེ་ཡིན་ནའི་མི་ཡི་རྣམ་པ་ཅན་གྱི་དགེ་བའི་བཤེས་གཉེན་རབ་ཏུ་བྱུང་ས་ཀྱི་དགེ་བའི་བཤེས་གཉེན་དེ་འདྲ་ཡོད་རེད་པ་དེ་ཚོ་ལ་ཡང་དེ་ནི་ཕྱག་འཚལ་གྱི་ཡིན་ཟེར། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བསྔོ་བ་ཞེས་བྱ་བའི་ལེའུ་སྟེ་བཅུ་པའོ་ཟེར་ད་བསྔོ་བ་གི་ལེའུ་ཟེར། དེ་བསྔོ་བ་དེ་ག་པར་བསྔོ་བ་རེད་ཟེར་ན་རྒྱལ་སྲས་ཆེན་པོ་ཞི་བ་ལྷ་ཡིས་ད་སེམས་ཅན་ཐམས་ཅད་ཀྱི་དོན་ཤ་སྟག་ལ་བསྔོ་བ་མ་གཏོགས། རང་དོན་དུ་ཁྱོན་ནས་ཅིའི་དབང་གིས་བསྔོས་མ་རེད་པ་དེ་བསྔོ་བ་དེ།